ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ནང་མི་ལྷན་འཛོམས་དང་ཆོས་རིག་གི་དུས་སྟོན་ཁག་སྲུང་འཛིན་བྱེད་པར། ས་གནས་སོ་སོའི་འགྲུལ་བཞུད་དམ་བསྒྲགས་དང་སྤྱི་ཚོགས་རྒྱང་བཀྱེད་ཀྱི་སྒྲིག་ཁྲིམས་དང་མཐུན་པ་ཞིག་བྱེད་དགོས་པར་བརྟེན། ད་ཆ་དམ་བསྒྲགས་ལྷོད་ཡངས་འགྲོ་བཞིན་ཡོད་པས་མི་མང་དག་ཅིག་གིས་སོ་སོའི་ནང་མི་སྤུན་མཆེད་དང་ལྷན་འཛོམས་ཡོང་བར་རེ་སྒུག་བྱེད་བཞིན་པ་དང། ཡང་མི་འགའ་ཤས་ཤིག་གིས་ཐབས་ལམ་གསར་པའི་བརྒྱུད་དུས་ཆེན་སྲུང་བརྩི་གནང་འཆར་ཡོད་འདུག་ཨེ་ཧྥི་ཨེད་ཀིན་སི་ལགས་ནི། Greece། ལ་སྐྱེས་པ་དང། གྲོང་ཁྱེར Melbourne ལ་གནས་སྡོད་མཁན་ཞིག་ཡིན་པ་དང། ཁོང་མོར་གློ་བའི་འབྲས་ནད་ཡོད་པ་ཡིན་འདུག་དེ་ཡང་ཉི་མ་བརྒྱ་དང་བཅུ་གཉིས་རྗེས་གྲོང་ཁྱེར Melbourne ནང་བཀག་སྡོམ་ལྷོད་ཡངས་ཀྱིས་སྒོ་ཕྱེ་ཡོད་པས། ཁོང་མོ་འདི་ལོའི་ཡེ་ཤུའི་འཁྲུངས་སྐར་ནང་མི་ལྷན་འཛོམས་ཐོག་སྲུང་བརྩི་བྱེད་ཐུབ་པར་རེ་བ་གནང་བཞིན་ཡོད་འདུག་ཁོང་མོས་གསུངས་དོན། We live in a very tough time, I don't have a fear, ང་ཚོ་དུས་ཚོད་ཛ་དྲག་པོ་ཞིག་འཕྲད་ཡོད་པས་ང་རང་ཕྱི་ལ་མ་འགྲོ་གོང་ནས་ནད་འགོག་ཆེད་གང་ཐུབ་ཅི་ཐུབ་གཟབ་གཟབ་བྱེད་ཀྱི་ཡོད། དེ་ཡང་ཨེ་ཕི་ཨེད་ཀིན་སི་ལགས་ཁོང་མོ་གྷི་རིས་ལ་སྐྱེ་འཚར་བྱུང་སྐབས་རིག་གཞུང་དང་མཐུན་པར་ལོ་ལྟར་ནང་མི་སྤུན་མཆེད་མཉམ་འཛོམས་ཐོག་ཡེ་ཤུའི་འཁྲུངས་སྐར་སྲུང་བརྩི་གནང་སྲོལ་ཡོད་འདུག་འདི་ལོར་ཁོང་མོས་ནད་འགོག་ཆེད་ཁ་རས་གྱོན་པ་དང་ལག་པ་ཡང་སེ་བཀྲུས་ནས་ཁོང་མོར་ཚ་བོ་ཚ་མོ་ཁྱོན་བསྡོམས་བདུན་ཡོད་པ་ཚང་མ་དང་ཐུག་འཆར་ཡོད་འདུག་ཡང་ཁོང་མོས་གསུངས་དོན།

Queensland མངའ་སྡེ་དང Sydney བར་ས་མཚམས་བཀག་སྡོམ་བྱས་པར་བརྟེན་ཁོ་མོའི་ཕ་དང་ཐུག་འཕྲད་བྱེད་མི་ཐུབ་པར་དཀའ་ངལ་ཆེན་པོ་བྱུང་ཡོད་འདུག་ཁོ་མོས་གསུངས་དོན། གནས་སྟངས་རྟག་པ་བརྟན་པ་གང་ཡང་མེད་པས་ངའི་པཱ་ལགས་ཐུག་པར་ཐབས་ལམ་འདྲ་མིན་ཞིག་འཚོལ་བ་ཡིན། འོན་ཀྱང་ཉིན་ལྟར་གནས་སྟངས་འགྱུར་བ་འགྲོས་ནས་གནམ་གྲུའི་འཛིན་ཉོ་བ་དང་འགྲུལ་སྐྱོད་ཀྱི་འཆར་གཞི་འབྲི་ཐུབ་ཐབས་མི་འདུག་ངའི་པཱ་ལགས་ཁོང་ནད་ཚབས་ཆེན་ཞིག་ན་ནས་ག་དུས་ཚེ་ལ་བསྡད་ཀྱི་ཡོད་པ་ཤོད་ཐུབ་ཀྱི་མེད་ཀྱང་ཁོང་ཐུག་པར་བསྐྱོད་མི་ཐུབ་པ་དེ་ནི་གནས་སྟངས་ཧ་ཅང་ཡ་ང་བ་ཞིག་རེད། དེ་བཞིན་ནམ་ཞིག་ང་རང་པཱ་ལགས་སར་འགྲོ་ཐུབ་ཡང། དེར་ཟུར་བཀག་བདུན་ཕྲག་གཉིས་བསྡད་དགོས་དུས་དེའི་རྗེས་སུ་པཱ་ལགས་གསོན་ཐུབ་མིན་སེམས་ཁྲལ་འདུག་གནས་ཚུལ་དེའི་སྐོར་བསམ་བློ་བཏང་སྐབས་སེམས་ཁམས་ལ་ཕོག་ཐུག་ཆེན་པོ་བྱུང་གི་འདུག་དེ་བཞིན་ཁཱི་ལི་ཀྲེ་ལགས་ཀྱིས་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་དུས་སྟོན་སྲུང་བརྩི་ཆེད། ནང་མི་སྤུན་མཆེད་མཉམ་འཛོམས་བྱེད་ཚུལ་ལ་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་དང། ཁོང་མོར་མཚོན་ན། ཕྱི་ཟླ་བདུན་པའི་ནང Queensland དང New South Wales བར་གནས་སྐབས་རིང་འགྲུལ་བཞུད་ཆོག་པ་བཟོས་སྐབས་ཁོང་མོའི་ཕ་དང་ཐུག་འཕྲད་བྱེད་ཐུབ་པ་བྱུང་འདུག་ཁོང་མོས་གསུངས་དོན། སྤྱིར་བཏང
འགྲུལ་བཞུད་བྱེད་པར་འགྲོ་སོང་ཆེན་པོ་ཡོད་འོན་ཀྱང་རང་ཉིད་ཀྱི་འབྲེལ་ཡོད་ནང་མི་ཞིག་མཐའ་མ་གཅིག་ཐུག་དགོས་བསམ་པ་ཡིན་ན་ཐབས་ཤེས་ཡོད་ཚད་བཏོན་ནས་དྲན་རྟེན་ཅན་གྱི་དུས་ཤིག་ཡོང་ངེས་རེད། དེར་བརྟེན་ང་རང་གོ་སྐབས་བྱུང་བ་དང་གནམ་གྲུར་བསྡད་ནས་པཱ་ལགས་ཐུག་པར་འགྲོ་བ་དང་སྟབས་ལེགས་པ་ཞིག་ལ་དེའི་སྐབས་ཟུར་བཀག་བྱེད་མི་དགོས་པའི་དུས་ཚོད་སྐྱིད་པོ་ཞིག་བྱུང། འོན་ཀྱང་ཁོང་མོས་པཱ་ལགས་ཀྱི་དུས་ཆེན་སྐབས་དངོས་སུ་ཐུག་འཕྲད་མི་ཐུབ་པར། Zoom བརྒྱུད་དུས་ཆེན་སྲུང་བརྩི་ཞུས་ཡོད་འདུག་ཁོ་མོས་གསུངས་དོན། ངས་པཱ་ལགས་ཁོང Greece ནས་ཡིན་པས Greece ཀྱི་ཟས་ལ་དགའ་བོ་ཡོད་པས Uber བརྒྱུད་ཁ་ལག་མངགས་ནས་པཱ་ལགས་སར་སྐྱེལ་རོགས་ལབ་པ་ཡིན། དེ་ནས Zoom བརྒྱུད་ང་ཚོ་མཉམ་འཛོམས་བྱས་ནས་ཁ་ལག་ཟ་བ་དང་པཱ་ལགས་ཀྱི་དུས་ཆེན་སྲུང་བརྩི་བྱས་པ་ཡིན། གལ་སྲིད་ང་ཚོ་ཚང་མ་དངོས་སུ་འཛོམས་ནས་དུས་ཆེན་དེ་སྲུང་བརྩི་བྱེད་ཐུབ་ཡོད་ན་དགའ་ཤོས་ཡིན། དེ་ཡང་གཏམ་བཟང་བ་ཞིག་ལ། ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཟུང། Queensland མངའ་སྡེས་སིད་ནི་ཁུལ་གྱི་གནས་སྡོད་མི་རྣམས་ལ་ས་མཚམས་སྒོ་འབྱེད་རྒྱུ་ཡིན་པར་གསལ་བསྒྲགས་གནང་ཡོད་པས། Gray ལགས་ཀྱི་ནང་མི་ཡོངས་ཡེ་ཤུ་འཁྲུངས་སྐར་སྐབས་མཉམ་འཛོམས་ཡོང་བའི་རེ་བ་ཡོད་འདུག་སྐུ་ཞབས James Arvanitakis ལགས་ནི་ནུབ་ཕྱོགས་སིད་ནི་གཙུག་ལག་སློབ་གཉེར་ཁང་གི་རིག་གཞུང་དང་སྤྱི་ཚོགས་རིག་པའི་རྣམ་གཞག་གི་སློབ་དཔོན་ཞིག་ཡིན་པ་དང། ཁོང་གིས། ནད་ཡམས་སྐབས་མུ་མཐུད་དུས་ཆེན་སྲུང་འཛིན་བྱེད་རྒྱུ་ནི་རང་ཉིད་ཀྱི་རིག་གཞུང་དང་ངོ་བོར་ཐག་ཉེ་པོ་ཚོར་བའི་ཆེད་གལ་འགངས་ཆེ་ཤོས་ཤིག་ཡིན་ཞེས་ཁོང་གིས་གསུངས་དོན། དུས་ཆེན་ཁག་སྲུང་བརྩི་བྱེད་རྒྱུ་ནི་ཤིན་ཏུ་གལ་ཆེན་པོ་ཡིན། དེ་ནི་ང་ཚོ་སོ་སོའི་ངོ་བོ་དང་རིག་གཞུང་སྲུང་བརྩི་བྱེད་པ་དང། ནང་མི་སྤུན་མཆེད་ལྷན་འཛོམས་ཀྱི་དུས་ཁྱད་པར་ཅན་ཞིག་ཡིན། སློབ་དཔོན Arvanitakis ལགས་ཀྱིས། ནམ་རྒྱུན་བཞིན་དངོས་སུ་འདུ་འཛོམས་བྱེད་མི་ཐུབ་པའི་རྐྱེན་གྱིས་སྤྱི་ཚོགས་ནང་ཁེར་རྐྱང་ལུས་པའི་ཚོར་བ་ཤུགས་ཆེན་བཟོས་ཀྱི་ཡོད་པ་དང། ཁོང་གིས་མི་དངོས་སུ་གདོང་ཐུག་མ་ཐུབ་ཚེ། དེའི་ཚབ་ཏུ་དྲ་ཐོག་ནས་འབྲེལ་མཐུད་བྱས་ནས་མཉམ་འཛོམས་བྱེད་པར་ལམ་སྟོན་གནང་ཡོད་འདུག་ཡང་ཁེ་མེད་ཚོགས་པ Feros Care ཞེས་པའི་ལས་གཞི། Be Someone For Someone ཞེས་པ་བརྒྱུད། ཁེར་རྐྱང་ཚོར་མཁན་རྣམས་ལ་རོགས་སྐྱོར་གནང་གི་ཡོད་འདུག་ལས་གཞི་དེའི་འགན་འཁུར་བ Jo Winwood ལགས་ཀྱིས། འདི་ལོའི་ཡེ་ཤུ་འཁྲུངས་སྐར་སྐབས་མི་ལོ་རྒན་པ་ཕྱིར་བསྐྱོད་མི་ཐུབ་མཁན་ཚོར་དམིགས་ནས Zoom བརྒྱུད་དུས་ཆེན་སྲུང་བརྩིའི་ལས་གཞི་ཞིག་བཅའ་སྒྲིག་གནང་གི་ཡོད་ཅེས་ཁོང་གིས་གསུངས་དོན།
ང་ཚོས་ཤེས་གསལ་ལྟར་ན་སྤྱིར་བཏང་ནས་ཡེ་ཤུ་འཁྲུངས་སྐར་གྱི་དུས་ཆེན་སྐབས་མི་མང་པོ་ཞིག་ལ་ཁེར་རྐྱང་གི་ཚོར་བ་ཤུགས་ཆེན་བྱུང་གི་ཡོད། ལྷག་པར་དུ་འདི་ལོར་ནད་ཡམས་ཀྱི་རྐྱེན་པས་དམ་བསྒྲགས་ཡོད་དུས་འདུ་འཛོམས་དང། ཕྱིར་གླིང་ཀ་བཏང་བར་བསྐྱོད་པ་སོགས་བྱེད་པར་མི་མང་པོ་ཞིག་ལ་ཞེད་སྣང་ཡོད། དེར་བརྟེན་ཁོང་རྣམ་པ་ཁྱིམ་དུ་བསྡད་དགོས་དུས་རང་བཞིན་གྱིས་ཁེར་རྐྱང་ལུས་པའི་ཚོར་བ་ཤུགས་ཆེན་སྐྱེ་གི་ཡོད། ཡང Winwood ལགས་ཀྱིས། མི་ཚང་མར་འདི་ལོའི་ཡེ་ཤུ་འཁྲུངས་སྐར་སྐབས་རང་ཉིད་ཀྱི་ཉེ་འཁོར་དུ་ཡོད་པའི་ཁྱིམ་མཚེས་ལོ་ན་རྒན་པ་རྣམས་ལ་ཐུགས་སྣང་གནང་བར་ལམ་སྟོན་གནང་དོན། གལ་སྲིད་ཁྱེད་རང་ཡེ་ཤུའི་འཁྲུངས་སྐར་གྲ་སྒྲིག་བྱེད་པར་རོགས་པ་དགོས་ཚེ་སོ་སོའི་ཁྱིམ་མཚེས་ལ་རེ་བ་ཞུས་ན་འགྲིག་ཁྱེད་ཀྱིས་བསམ་བློ་དོག་པོ་མ་བཏང་བར་མི་གཞན་ཞིག་གིས་ཁྱེད་ལ་རོགས་རམ་བྱེད་འདོད་ཡོད་པ་ཡིན་ན་ཁོང་ཚོར་གོ་སྐབས་སྤྲད་དགོས། ཡང Atkins ལགས་ཀྱིས་ཁོ་མོར་གློ་བའི་འབྲས་ནད་ཡོད་པའི་རྐྱེན་གྱིས་དུས་ཆེན་སྲུང་བརྩི་ངེས་པར་དུ་ཡེ་ཤུ་འཁྲུངས་སྐར་ཉིན་མོ་རང་ལ་བྱེད་དགོས་པ་མི་འདུག་ཞེས་ཁོ་མོས་གསུངས་དོན། དགོས་པའི་ཚུལ། ཡེ་ཤུ་འཁྲུངས་སྐར་དུས་ཆེན་སྐབས་གཅིག་བྱས་ན་མི་མང་པོ་འདུ་འཛོམས་ཆོག་པ་ཡོང་སྲིད་དེ་ལྟར་མེད་ན་ཡང་མི་དུམ་བུ་དུམ་བུ་མཉམ་འཛོམས་བྱས་ན་འགྲིག་ང་རང་ལ་ཆ་མཚོན་ན་ཡེ་ཤུ་འཁྲུངས་སྐར་ཉིན་མོ་རང་ལ་དགའ་སྟོན་བྱེད་དགོས་པ་མི་འདུག་ནང་མི་སྤུན་མཆེད་དང་གྲོགས་ཕོ་མོ་རྣམས་དང་མཉམ་འཛོམས་བྱེད་པའི་དུས་ཚོད་ག་དུས་ཡིན་ན་ཡང་དུས་ཆེན་དང་ཁྱད་པ་མི་འདུག་ཁྱེད་ཀྱི་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་རོགས་སྐྱོར་ཆེད Beyond Blue ལ་ཁ་པར་ཨང། གཅིག་གསུམ་ཀླད་ཀོར་ཀླད་ཀོར། གཉིས་གཉིས། བཞི་དྲུག་གསུམ་དྲུག་དང། Lifeline ལ་རོགས་འབོད་འབྲེལ་ལམ་གཅིག་གསུམ་གཅིག་གཅིག་གཅིག་བཞི་ཐོག་འབྲེལ་བ་གནང་ཆོག་ཡང་གལ་ཏེ་སྐད་སྒྱུར་རོགས་རམ་དགོས་ཚེ་རྒྱལ་ཡོངས་སྐད་སྒྱུར་དང་ཕབ་སྒྱུར་ཞབས་ཞུར་ཁ་པར་ཨང་གཅིག་གསུམ་གཅིག་བཞི་ལྔ་ཀླད་ཀོར་ཐོག་འབྲེལ་བ་གནང་རོགས།